But uh I cannot explain this here today. བོད་ཀྱི་བླ་མ་ཁ་ཤས་ཀྱིས་རི་བོ་རྩེ་ལྔ་ལ་པའི་དགོན་པ་མ་རྫོགས་པ་བཅས་མ་བཤིག་གོང་ནས་པའི་ཐུགས་དམ་འོད་གསལ་རིན་པོ་ཆེ་མཆོག་གི་སྔ་བོ་རི་བོ་རྩེ་ལྔ་ལ་པའི་དཔལ་བཟང་ནས་ཚོགས་ཁང་གྲ་ཕྱིའི་ནང་ལ་བཞུགས་གདན་འདི་སྔ་མང་པོ་འོག་བཏིང་བཞག་ཡོད་བླ་མ་ཞེ་པོ་བཞུགས་མེད་ཨ་ནི་བླ་མ་ཞེ་པོ་བཞུགས་མི་འདུག་ག་བ་ག་རེ་རེད་ཞེས་བཀའ་འདྲི་ཞུས་ཙང། དེ་ཡང་བླ་མ་ཡན་པ་ཡོད་ཅེས་རེ་བ་དེ་འདྲ་ལས་བྲིས་ཙང་དེ་ཚོ་བོད་ལ་ཡར་འགྲོ་དོན་ལ་ཡར་ཕེབས་པ་རེད།

ཡིན་ཞིང། བྱམས་འཇམ་དབྱངས་གཉིས་ལ་དད་གུས་ཡག་པོ་ཞུ། འཇམ་མགོན་བླ་མའི་པའི་ཅིག། གསུང་རབ་ཐོས་བསམ་ཐོས་བསམ་ཡག་པོ་བྱས། ཉམས་ལེན་བྱས་ན་ནི། འདི་ཉིད་པས་འདི་ཡིན་པ་འདྲ། རྒྱལ་རབས་ཆུ་ཁོལ་འདི་ལས་ཆེ་ལས་ཡག་ལས་སླ་པོ་ཡོད་འདྲ། སངས་རྒྱས་བཅོམ་ལྡན་འདས་ཀྱི་སྲས་ཀྱི་ཐུ་བོ་བྱམས་འཇམ་དབྱངས་གཉིས་རེད། འཇམ་དཔལ་དབྱངས་ཀྱི་བརྒྱུད་པ་དེ་ཟབ་མོ་ལྟ་བརྒྱུད་རེད་འཇམ་དཔལ་དབྱངས་ཀྱི་ཞིང་ཁམས་རྒྱ་ནག་རི་བོ་རྩེ་ལྔ་རེད། བྱམས་པ་མགོན་པོའི་ཞིང་ཁམས་དེ་དགའ་ལྡན་ཡིད་དགའ་ཆོས་འཛིན་རེད།

ཁྱིམ་གཡུགས་ཚར་རེད་ཡ་དྲག་བཞུགས་ཚར་རེད། ཕྱིན་པ་ཡིན་ན་ཆགས་ཞེན་བྱེད་ཡ་མི་འདུག་བ་ད་ཕྱིན་པ་ཚོ་ལ་ཁྱིམ་ལ་ལྟ་སུ་གང་ཡང་མི་འདུག་བ། ཁྱིམ་ལ་ལྟ་ཡ་མི་འདུག་གྲོང་པ་ལ་ལྟ་ཡ་མི་འདུག་ད་གང་ཡང་མི་འདུག་བ་ཕྱིན་པ་ཚོས། དེ་འདྲ་ཡིན་ཙང། ཞེ་དྲག་ཞེ་དྲག་ཆགས་ཞེན་བྱེད་ཡ་ཡོད་མ་རེད་ཡག་པོ་བྱེད་གནང་ན། འདི་ལས་ཕྱི་མ་གལ་ཆེ་གི་རེད།